རེས་གཟའ་ཉི་མའི་ཉིན་ཨ་མི་རི་ཀའི་གྲོས་ཚོགས་གོང་མ་སེ་ན་ཏེ་གིས་ཨ་རི་དང་ཁྱིམ་མཚེས་མེག་སི་ཀོ་གཉིས་ཀྱི་ས་མཚམས་སྲུང་སྐྱོབ་ཀྱི་བདེ་འཇགས་ལས་དོན་ཤུགས་ཆེ་རུ་གཏོང་རྒྱུ་དང། ཡུཀ་རེ་ནི་དང་ཨིས་ར་ཨེལ་དེ་བཞིན་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་གཞན་ལ་དམག་འཁྲུག་དུས་སྐབས་ཀྱི་རོགས་རམ་ཨ་སྒོར་ཐེར་འབུམ་བརྒྱ་དང་བཅོ་བརྒྱད་སྤྲོད་རྒྱུའི་གྲོས་མཐུན་ཞིག་འགྲེམས་སྤེལ་གནང་ཡོད་ཀྱང་གྲོས་མཐུན་དེ་གསལ་བསྒྲགས་གནང་ནས་རིང་པོར་མ་སོང་གི་གོང། གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་ཚོགས་གཙོ། Mike Johnson། དབུས་པའི་སྤྱི་མཐུན་ཚོགས་པའི་ཁྲིམས་བཟོ་བ་ཚོས་གྲོས་མཐུན་ལ་ངོ་རྒོལ་ཤུགས་ཆེན་ཐོག་ནས་བྱས་ནས་གྲོས་མཐུན་ལ་གྲོས་ཚོགས་འོག་མས་རྒྱབ་སྐྱོར་བྱ་རྒྱུ་མིན་པའི་རྣམ་འགྱུར་དྲག་པོ་བསྟན་ཡོད་འདུག། གྲོས་ཚོགས་གོང་མའི་གྲོས་མཐུན་དེ་ནི་སྲིད་འཛིན་ཇོ་པཱ་ཏིན་མཆོག་གིས་ཡུག་ཀེ་རན་ནི་ལ་དམག་འཁྲུག་དུས་སྐབས་ཀྱི་དཔལ་འབྱོར་གྱི་རོགས་རམ་སྤྲོད་པའི་གོ་སྐབས་ཡག་ཤོས་ཤིག་ཆགས་རྒྱུ་མ་ཟད་གྲོས་མཐུན་དེ་ནི་གྲོས་ཚོགས་གོང་མའི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀའི་དབུ་ཁྲིད་གཉིས་ཀྱིས་ཕྱི་སྲིད་སྲིད་ཇུས་གལ་ཆེན་ཞིག་ཏུ་ངོས་འཛིན་གཅིག་མཚུངས་སུ་གནང་བའི་གྲོས་མཐུན་ཞིག་ཀྱང་ཆགས་ཡོད་པ་རེད། ཡིན་ན་ཡང་གྲོས་མཐུན་གསལ་བསྒྲགས་བྱས་ནས་ཆུ་ཚོད་འགའ་ཤས་ཙམ་ཕྱིན་པའི་རྗེས། གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི་ཚོགས་གཙོ Mike Johnson ཡིས། གྲོས་མཐུན་དེ་བཞིན་གྲོས་ཚོགས་འོག་མར་འཇོག་པ་ཡིན་ན་ཡང་ཤི་བ་དང་གཅིག་མཚུངས་གང་ལ་ཡང་སླེབས་ཡ་མེད་པ་རེད་ཅེས་སྤྱི་ཚོགས་དྲ་ལམ་གྱི་ཐོག་གསུངས་ཡོད་འདུག་ཨ་མི་རི་ཀས་ཡུག་ཀེ་རེན་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་ཙམ་གྱི་དཔལ་འབྱོར་གྱི་རོགས་རམ་སྤྲོད་རྒྱུར་ཡང་གྲོས་ཚོགས་ཁང་གིས་ཆོག་མཆན་མ་ཐོབ་པར་འགག་ནས་གནས་བཞིན་ཡོད་པ་དང་དེ་བཞིན། ཡུག་ཁྲ་ནི་ལ། མེ་ཤུགས་འཕུར་མདེལ་དང། རྫས་མདེལ་ཁག་གཏོང་མཚམས་བཞག་ཡོད་པ་དེས་ཡུག་ཁྲ་ནི་གྱི་དམག་མི་རྣམས་ནི་དམག་འཁྲུག་གི་ནང་མཚོན་ཆ་འདང་ངེས་ཡག་པོ་ཞིག་མེད་པའི་གྱོང་གུད་ཕོག་པ་ཞིག་ཏུ་འགྱུར་བཞིན་ཡོད་འདུག་གང་ཡིན་ཞེ་ན། ཡུག་ཁྲ་ནི་གྱི་དམག་དཔུང་གིས་ཨུ་རུ་སུའི་བཙན་འཛུལ་པ་ཡུག་ཁྲ་ནི་གྱི་ས་ཐོག་ནས་ཕྱིར་འབུད་གཏོང་རྒྱུར་མཚོན་ཆ་ཁག་བེད་སྤྱོད་ཚུལ་བཞིན་ཡག་པོ་ཞིག་བྱེད་ཡ་མེད་པ་ཞིག་ཆགས་ཡོད་པ་རེད། ཡང་སྲིད་འཛིན་ཇོ་པཱ་ཏན་མཆོག་གིས་ཨ་མི་རི་ཀ་དང་ཁྱིམ་མཚེས་མེག་སི་ཀོ་གྱི་ས་མཚམས་ཀྱི་གནད་དོན་ཐད་གསུང་བཤད་གནང་སྐབས། ང་ཚོའི་ཕྱི་མི་གཞིས་ཆགས་ལམ་ལུགས་དེ་ནི་འཐུས་སྒོ་ཚང་བ་ཞིག་མེད་པར་རྒྱུན་རིང་འགྲོ་བཞིན་ཡོད་པ་བརྟེན་ནས་ད་ཆ་འདི་འདྲའི་ལམ་ལུགས་ལ་བཟོ་བཅོས་བྱེད་དགོས་པའི་དུས་སུ་སླེབས་ཡོད་པ་དང།

འབྲེལ་ཡོད་ལས་སྣེ་ཁག་ནི་འདི་འདྲའི་སྙན་ཞུ་མང་པོར་ཞིབ་འཇུག་གི་ལས་དོན་བྱེད་མི་ཐུབ་པའི་གནས་ཚུལ་བྱུང་བ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་གནང་མཁན་ཚོས་མི་དེ་དག་འཕྲལ་དུ་ཨ་མི་རི་ཀའི་ས་ཐོག་ནས་ཕྱིར་འབུད་གཏོང་ཆོག་རྒྱུའི་སྐུ་དབང་གསར་པ་ཡང་འབུལ་རྒྱུ་ཡིན་འདུག། གྲོས་མཐུན་གསར་པ་དེ་ད་དུང་ཨ་རིའི་ནང་གི་མཚོན་ཆ་བཟོ་ཚོང་ཁང་ཁག་ལ་ཡང་རྒྱབ་སྐྱོར་སྤྲོད་རྒྱུ་མ་ཟད། ཨི་སི་རལ་ལ་ཨ་སྒོར་ཐེར་འབུམ་བཅུ་བཞི་ཙམ་གྱི་རོགས་རམ་གཏོང་རྒྱུ་དང། དེ་བཞིན་ཞི་བའི་རྒྱ་མཚོའི་ནང་གི་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་ཁག་དང། དམག་འཁྲུག་གིས་གནོད་སྐྱོན་ཕོག་ཡུལ་ཡུ་ཁ་རན་ནི་དང་གྷ་ཛ་བཅས་ཀྱི་དོན། ཨ་སྒོར་ཐེར་འབུམ་ལྔ་ཙམ་གྱི་རོགས་རམ་སྤྲོད་རྒྱུ་ཡང་འཁོད་ཡོད་འདུག། ཨ་མི་རི་ཀའི་གྲོས་ཚོགས་གོང་མ་སེ་ན་ཏྲེ་ཡིས་གྲོས་མཐུན་དེ་གསལ་བསྒྲགས་བྱས་པའི་རྗེས་གྲོས་ཚོགས་གོང་མ་སེ་ན་ཏྲེ་ཡི་དམངས་གཙོ་ཚོགས་པའི་ཚོགས་གཙོ་ཅེག་ཤུ་མཱ་ཡིས་གསར་འགོད་པར་གཏམ་བཤད་གནང་སྐབས། གྲོས་མཐུན་དེ་ནི་གྲོས་ཚོགས་གོང་མ་སྤྱི་མཐུན་ཚོགས་པའི་དབུ་ཁྲིད Mitch McConnell དང་ལས་དོན་འགའ་མཉམ་ལས་དམ་ཟབ་ཀྱི་ཐོག་ནས་བྱས་པའི་གྲོས་མཐུན་ཞིག་རེད། གྲོས་མཐུན་དེ་ནི་ཨ་རི་རྒྱལ་ནང་དང། རྒྱལ་སྤྱི་གཉིས་ཀའི་བདེ་འཇགས་སྔར་བས་སྲ་བརྟན་དུ་གཏོང་རྒྱུའི་གོམ་པ་ཧ་ཅང་གི་གལ་ཆེན་ཞིག་ཆགས་ཀྱི་ཡོད་རེད། ཡུག་ཁེ་རན་ནི་ལ་ང་ཚོ་ཨ་མི་རི་ཀའི་རོགས་རམ་མེད་པ་ཡིན་ན། ཨུ་རུ་སུ་ཡིས་ཡུག་ཁེ་རན་གྱི་ཐོག་བཙན་འཛུལ་ཡོངས་སུ་བྱ་རྒྱུ་མ་ཟད། ཡུ་རོབ་ཀྱི་ཤར་ཁུལ་ཡུལ་གྲུ་ཁག་གི་ནང་དུ་ཡང་ཨུ་རུ་སུས་བཙན་འཛུལ་བྱ་རྒྱུ་རེད་ཅེས་གསུངས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་འདི་བཞིན་ཕྱོགས་བསྒྲིགས་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་རྒན་བླ་ཚེ་རིང་ཡིན།